བལ་བོ་བསད་པ་དེ་དག་གི་ཕུང་པོ་ཡང་རང་ཡུལ་དུ་ལེན་ཐུབ་ཀྱི་མེད་པའི་གནས་ཚུལ་ཐོན་འདུག་ཞོར་ལ་བལ་བོ་ཚོས་ཕྱི་ཡི་རྒྱལ་ཁབ་ཁག་གི་དམག་ཁོངས་སུ་ག་རེ་བྱས་ནས་བཞུགས་ཀྱི་ཡོད་མེད་སོགས་ལ་གླེང་སློང་ཁག་ཅིག་བྱེད་ཀྱི་ཡིན། ད་རྣམ་པ་ཚོ་ཚང་མས་ཤེས་གསལ་ལྟར། ཡུ་ཀེ་རེན་གྱི་དམག་འཁྲུག་ལངས་ནས་ལོ་གཉིས་འགྲོ་གྲབས་ཡོད་པའི་མཚམས་འདིར་ཨུ་རུ་སུའི་དམག་མི་འབུམ་གསུམ་ལྷག་བསད་རྨས་བྱུང་ནས་འཐབ་འཁྲུག་རྒྱག་མི་ཐུབ་པར་གྱུར་འདུག། ཨུ་རུ་སུ་བ་དམག་མིས་འདང་ངེས་མེད་པར་བལ་ཡུལ་དང་འཇོར་ཇི་ཡ། སི་རི་ཡ་དང་ལི་བི་ཡ། ལ་ཏིན་ཨ་མེ་རི་ཁའི་རྒྱལ་ཁབ་ཀིའུ་པ་དང། ཨུ་རུ་སུ་བ་ངལ་རྩོལ་རྒྱུག་ཏུ་ཡོང་བའི་དབུས་ཨེ་ཤི་ཡའི་ཁ་ཆེ་རྒྱལ་ཁབ་ཁག་གི་སྤྱི་དམངས་རྣམས་དམག་ཁོངས་ལ་བཅུག་ནས་ཡུ་ཁུ་རེན་ལ་གཏོང་གི་ཡོད་པའི་གནས་ཚུལ་ཡང་ནས་ཡང་དུ་ཐོན་གི་འདུག་ད་འདས་པའི་ཟླ་བ་ཁ་ཤས་ཅིག་གི་ནང་དུ་ཨུ་རུ་སུའི་དམག་ཁོངས་སུ་ཞུགས་པའི་བལ་བོ་བདུན་ལ་ཨེ་ནི་ཡུ་ཁུ་རེན་གྱི་དམག་ས་ཁག་ཏུ་སྲོག་སྐྱོན་ཕོག་པའི་གནས་ཚུལ་ཐོན་འདུག།

གཅུང་པོ་མན་གལ་ཤཱ་ཟེར་བ་དེས་ང་ཚོས་འཐབ་གྲོགས་རཱ་བིན་ཐཱ་པཱ་བརྒྱུད་ནས་གཅེན་པོ་བསད་པའི་གཏམ་ངན་དེ་གོ་ཐོས་བྱུང་སོང། གཅེན་པོ་དང་ང་ཚོ་འབྲེལ་བ་ཆད་ནས་ཟླ་བ་གསུམ་ཡིན། གཅེན་པོའི་ཕུང་པོ་ཡང་འབྱོར་རྒྱུ་ཡོད་མེད་ཤེས་གི་མ་རེད། ང་ཚོས་འདྲ་གསོབ་ཅིག་བཟོས་ནས་ཕུང་པོ་ཞུགས་འབུལ་གྱི་ཆོ་ག་བསྒྲུབས་པ་ཡིན་ཟེར་དེ་འདྲ་གསར་འགོད་པར་སྐད་ཆ་བཤད་འདུག་བྷ་ར་ཏི་ཤཱ་ཟེར་བ་འདི་ཨུ་རུ་སུ་ཡི་དམག་ཁོངས་ལ་མ་ཞུགས་པའི་གོང་དེ་བལ་ཡུལ་གྱི་ཉེན་རྟོག་པའི་སྒྲིག་འཛུགས་ཁོངས་ལ་ཞུགས་ནས་ལོ་བདུན་ལ་ལས་ཀ་ལས་འདུག་ལོ་གསུམ་གྱི་སྔོན་དེ་ཉེན་རྟོག་པའི་ཁོངས་ནས་ཐོན་ནས་དཀྱིལ་ཤར་ས་ཁུལ་གྱི་ཨ་རབ་ཚོ་དཔོན་མནའ་འབྲེལ་རྒྱལ་ཁབ་ཀྱི་རྒྱལ་ས་རྡུ་སྦེ་ལ་བདེ་འཇགས་སྲུང་སྐྱོབ་ཀྱི་གླ་གཡོག་རྒྱུག་ཏུ་ཕྱིན་འདུག་ད་དེ་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་རང་བཙན་གསར་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ཟླ་བ་ཁ་ཤས་ཀྱི་གོང་དེ་ཡུའུ་ཁུ་རེན་གྱིས་འཛིན་བཟུང་བྱས་པའི་དམག་མི་གཅིག་ལ་བཙོན་ཁང་ནང་དུ་འདྲི་རྩད་བྱེད་པའི་བརྙན་ཐུང་གཅིག་དྲ་ལམ་ལ་ཁྱབ་འདུག། བརྙན་ཐུང་དེའི་ནང་གི་མི་དེའི་མིང་ལ་བྷི་བེར་ག་ཏཱ་རི་ཟེར་བ་དང་ཁོ་པ་བལ་བོ་ཅིག་རེད། མི་དེས་ང་ཚོའི་ཁྱིམ་ཚང་ལ་དཀའ་ངལ་ཆེན་པོ་ཡོད་ངའི་ཨ་མས་ལས་ཀ་ལས་ཐུབ་གི་མེད། ང་ཚོར་དངུལ་དགོས་འགྲོ་གྲོན་དགོས་ཀྱི་འདུག་རྒྱུ་མཚན་དེ་ལ་བརྟེན་ནས་ང་འདིར་ཡོང་བ་ཡིན། ངའི་གྲོགས་པོ་ཚོས་ང་ལ་དམག་ཁོངས་ལ་ཞུགས་ན་ཡག་པོ་ཡོད་པ་རེད་ཟེར་བྱུང། ང་འཇོན་ཐང་ལྡན་པའི་མི་ཞིག་ལ་གྱུར་ནས་ཨ་མའི་དྲུང་དུ་ལོག་རྩིས་ཡོད། ང་ཨུ་རུ་སུའི་དམག་ཁོངས་སུ་ཞུགས་དགོས་དོན་འདི་འདྲ་ཡིན་ཟེར་འགྲེལ་བཤད་དེ་འདྲ་ཅིག་བརྒྱབ་འདུག། ཕྱི་ཟླ་བཅུ་བའི་ཚེས་ཉི་ཤུ་ཉིན་མོ་དེ་ནིའུ་ཡོག་གི་དུས་བབ་ཚགས་པར་ལ་གནས་ཚུལ་ཐོན་པ་ལྟར་ན། ཟླ་བ་ཁ་ཤས་ཀྱི་གོང་དེ་བལ་པོ་སན་དིབ་ཐ་པ་ལི་ཡ་ཞེས་པ་ཞིག་གིས་ཨུ་རུ་སུའི་རྒྱལ་ས་མོ་སི་ཀོ་ནས་བལ་ཡུལ་གྱི་རྒྱལ་ས་ཀཱ་ཏི་མན་ཏུར་ཡོད་པའི་སྲིང་མོ་ཞན་ཏཱ་ཟེར་བ་ཅིག་ལ་ཁ་པར་བཏང་ནས་ང་ཨུ་རུ་སུའི་དམག་མིའི་ཁོངས་ལ་ཞུགས་ཡོད། བལ་ཡུལ་ནས་ང་ལ་ལས་ཀ་འོས་ཤིང་འཚམས་པ་ཅིག་གཏན་ནས་རག་གི་མི་འདུག་ང་ལ་མཚོན་ན་ད་ཨུ་རུ་སུའི་དམག་ཁོངས་ལ་ཞུགས་རྒྱུ་དེ་འདམ་ག་ཡག་ཤོས་དེ་རེད། ང་ཚོ་ཡུན་རིང་མ་འགོར་བར་ཡུ་ཁུ་རེན་ལ་གཏོང་ས་རེད་ཟེར་ཁ་པར་བཏང་འདུག་སྲིང་མོ་ཞན་ཏཱས་ཨ་ནེ་ཇོ་ལགས་ཁྱེད་རང་དཔེ་ད་ལྟ་སྨྱོས་པ་རེད་པས། ཁྱོད་ལ་ཁྱི་སྨྱོན་པས་སོ་བརྒྱབ་པ་རེད་པས། ད་ཡུ་ཁུ་རེན་གྱི་དམག་ས་ཁག་ཏུ་མི་སྟོང་ཕྲག་མང་པོ་གསོད་ཀྱི་ཡོད་པ་ཁྱེད་རང་གིས་ཤེས་ཀྱི་མི་འདུག་གས། ཁོ་ཚོས་ཁྱེད་རང་ལྟ་བུའི་མི་ཞིག་དང་འབུ་སྲིན་ལ་བརྩི་གི་མ་རེད་ཟེར་ཐབས་དཔེ་དང་མཆན་བུ་ཞལ་བཞེས་དང་དེ་འདྲ་གནས་ཚུལ་བྱུང་འདུག་ཟླ་བ་གཅིག་གི་རྗེས་སུ་སན་དིབ་ཐཱ་པཱ་ལི་ཡས་ནས་ང་ཚོར་ཟླ་བ་གཅིག་ལ་གླ་ཕོགས་ཨུ་རུ་སུའི་རུ་པུལ་བདུན་ཁྲི་ལྔ་སྟོང་འདུག་དེ་ཨ་སྒོར་ལ་འཛའ་ཐང་བསྒྱུར་བ་ཡིན་ན་ཟླ་བ་རེར་ཨ་སྒོར་བདུན་བརྒྱ་ལྔ་བཅུ་རེ་འདུག་ཟེར་ནས་འཕྲིན་ཐུང་གཅིག་དང་དེ་ནས་ཁོ་རང་གིས་ཨུ་རུ་སུའི་དམག་ཆས་གྱོན་ནས་དམག་སྦྱོང་བྱེད་ཀྱི་ཡོད་པའི་འདྲ་པར་གཅིག་བསྐུར་འདུག།

བལ་བོའི་དམག་མི་འདས་པོ་ཞིག་གི་སྲིང་མོས་ང་ཚོས་བལ་ཡུལ་གཞུང་ལ་གྱོང་གསབ་ལེན་རོགས་བྱེད། ཕུང་པོ་ལེན་རོགས་བྱེད་ཟེར་རེ་བ་བཏོན་པ་ཡིན་བལ་ཡུལ་གཞུང་གིས་ཕུང་པོ་དེ་ཚོ་ཨུ་རུ་སུའི་དམག་གིས་དུར་སྦས་བྱས་ཟིན་པ་རེད་ཟེར་ལན་འདེབས་ཀྱི་འདུག་བལ་ཡུལ་གཞུང་གིས་ང་ཚོར་ཨུ་རུ་སུའི་གཞུང་ལ་སྐད་ཆ་བཤད་རོགས་བྱེད་ཀྱི་མི་འདུག་ཟེར་གསར་འགོད་པར་སྡུག་སྐད་རྒྱབ་པའི་དེ་འདྲ་གནས་ཚུལ་ཅིག་ཐོན་འདུག་ཨུ་རུ་སུའི་རྒྱལ་ས་མོ་སི་ཀོར་བཅའ་སྡོད་བལ་ཡུལ་གྱི་གཞུང་ཚབ་པ་མི་ལན་ཏུ་ལ་དར་གྱིས་ནི་ལོ་འདིའི་ཕྱི་ཟླ་ལྔ་བའི་ནང་ཨུ་རུ་སུའི་སྲིད་འཛིན་ཕུའུ་ཀྲིན་གྱིས་ཕྱི་རྒྱལ་བ་རྣམས་ཨུ་རུ་སུའི་དམག་ཁོངས་ལ་བསྡུ་རྒྱུ་ཡིན། དམག་ཁོངས་ལ་བསྡུས་པའི་ཕྱི་རྒྱལ་བ་ཚོ་མྱུར་དུ་ཨུ་རུ་སུའི་སྤྱི་དམངས་སུ་འགྱུར་ཆོག་པའི་ཐོབ་ཐང་སྤྲོད་རྒྱུ་ཡིན་ཟེར་ཁས་ལེན་བྱས་པའི་རྗེས་སུ་བལ་བོ་ཚོ་ཨུ་རུ་སུར་ཡོང་རྒྱུ་མང་དུ་ཕྱིན་སོང། ཐ་ན་ཨུ་རུ་སུ་ལ་སྔ་མོ་ནས་གཏན་སྡོད་བྱེད་བཞིན་པའི་བལ་བོ་ཚོས་ཀྱང་ཨུ་རུ་སུ་ནས་ཕོ་གསར་ཚོ་དམག་ཁོངས་ལ་བསྡུ་རྒྱུའི་ནག་ཚོང་རྒྱག་རྒྱུ་འགོ་བཙུགས་སོང། བལ་བོའི་ཕོ་གསར་ཚོ་གླ་ཕོགས་ཆེན་པོ་གཅིག་རག་རྒྱུར་ཧེབ་ལངས་ནས་ཡོང་གི་འདུག། ཁོ་ཚོས་བར་པ་ཚོར་ཨ་སྒོར་སྟོང་ཕྲག་འགའ་རེ་སྤྲད་ནས་ཨུ་རུ་སུའི་དམག་ཁོངས་ལ་ཚུད་ཐབས་བྱེད་ཀྱི་འདུག་ང་ཚོས་ཨུ་རུ་སུའི་གཞུང་ལ་བལ་བོ་ཚོར་མཐོང་མཆན་སྤྲོད་རྒྱུ་དམ་དུ་གཏོང་དགོས་པའི་དགོས་འདུན་བཏོན་པ་ཡིན་ཟེར་འདུག། དེ་ནས་ལོ་འདིའི་ཕྱི་ཟླ་དྲུག་པའི་ནང་ཨུ་རུ་སུའི་དམག་ཁོངས་ལ་ཞུགས་པའི་བལ་བོ་ཞིག་གིས། བལ་ཡུལ་གྱི་དཔལ་འབྱོར་གནས་སྟངས་དེ་མི་ཚང་མས་ཤེས་གསལ་རེད་ང་ཚོས་བལ་ཡུལ་ཕྱིར་ལོག་བྱས་ནས་ག་རེ་བྱེད་དགོས་ཀྱི་རེད་ཟེར་ད་ཊིག་ཊོག་ནི་དྲ་ལམ་ལ་བརྙན་ཐུང་ཅིག་བཀྲམས་དེ་འདྲ་གནས་ཚུལ་བྱེད་ཀྱི་འདུག།

ཨུ་རུ་སུའི་དམག་ཁོངས་སུ་ཞུགས་ཡོད་པའི་བལ་བོ་ཇི་ཙམ་ཡོད་མེད་གྲངས་ཁ་གསལ་བོ་ཞིག་ཤེས་ཀྱི་མི་འདུག་ཧ་ལམ་མི་ཉིས་བརྒྱ་ལྷག་ཡོད་ས་རེད། ཡུའུ་ཁི་རན་གྱི་དམག་གི་དམག་ཁོངས་ལ་བལ་བོ་ཁག་ཅིག་ཞུགས་འདུག་ཟེར་གྱི་འདུག་ཟེར་དེ་འདྲ་གསར་འགོད་པ་ཚོས་གནས་ཚུལ་བཤད་འདུག་ཕྱི་ཟླ་བཅུ་གཉིས་པའི་ཚེས་ལྔ་ཉིན་རོའི་ཏེར་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། བལ་ཡུལ་གཞུང་གིས་ཨུ་རུ་སུའི།

ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་ཉིན་བྷི་བྷི་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། བལ་ཡུལ་གཞུང་གིས་མི་བཅུ་གཉིས་འཛིན་བཟུང་བྱས་པ་དང་ཁོ་ཚོར་ནི་བལ་བོ་རྣམས་ཨུ་རུ་སུའི་དམག་ཁོངས་སུ་བསྡུས་པའི་ནག་ཉེས་བཙུགས་འདུག་བལ་ཡུལ་གྱི་ཉེན་རྟོག་སྤྱི་ཁྱབ་པ་གུ་མུན་དཱ་ལྡུང་གེལ་ཟེར་བ་ཞིག་གིས་ཨུ་རུ་སུའི་གཞུང་གིས་ཐད་ཀར་བལ་བོ་ཚོ་དམག་ཁོངས་ལ་བསྡུ་གི་ཡོད་པའི་དཔང་རྟགས་དག་རྙེད་ཀྱི་མི་འདུག་ནག་ཚོང་རྒྱག་མཁན་ཚོས་བལ་བོ་རེའི་ལག་ནས་ཨ་སྒོར་སྟོང་ཕྲག་དགུ་རེ་བླངས་ནས་ནི་ཡུལ་སྐོར་སྤྲོ་འཆམ་པའི་མཐོང་མཆན་ཞིག། ཁོ་ཚོར་ཨུ་རུ་སུའི་མི་མང་གིས་ལྟ་སྐོར་ལ་ཤོག་ཟེར་གི་འདུག་ཟེར་ནས་མགྲོན་ཤོག་རྫུན་མ་ཞིག་བསྟན་ནས་དེ་སྔོན་ལ་རྒྱ་གར་དང་ཌུ་བྷེ་ལ་ཁྲིད་མཐའ་མཇུག་ལ་ཨུ་རུ་སུའི་དམག་ཁོངས་ལ་འཇུག་གི་འདུག་ཟེར་དེ་འདྲ་ཟེར་གི་འདུག་ད་རྒྱལ་སྤྱིའི་ལས་རྩོལ་སྒྲིག་འཛུགས་ཀྱི་སྙན་ཐོ་བཏོན་ཡོད་པ་དེའི་ནང་འཁོད་པ་ལྟར་བ་ཡིན་ན། ད་བལ་ཡུལ་གྱི་མི་འབོར་བརྒྱ་ཆ་དྲུག་ཅུ་རེ་གསུམ་དང་གྲངས་ཆུང་བདུན་དེ་ལོ་ན་སུམ་ཅུ་མན་ཆད་ཀྱི་ན་གཞོན་རེད། ལོ་བཅོ་ལྔ་ནས་ཉི་ཤུ་རྩ་དགུའི་བར་གྱི་ན་གཞོན་ལས་མེད་པའི་གྲངས་འབོར་དེ་བརྒྱ་ཆ་བཅུ་དགུ་དང་གྲངས་ཆུང་གཉིས་ཟིན་གྱི་འདུག་ལོ་ལྟར་བལ་ཡུལ་གྱི་ན་གཞོན་འབུམ་ལྔ་ལྷག་ལས་ཀ་འཚོལ་དུ་ཡོང་གི་ཡོད་པ་རེད་དེ། མི་ཁྲི་ཚོ་བརྒྱད་ནས་འབུམ་གཅིག་ཡས་མས་རེ་མ་གཏོགས་ལས་ཀ་རག་གི་མི་འདུག་བལ་ཡུལ་གྱི་དམག་སྤྱི་ཟུར་པ་ཞིག་གིས། ན་གཞོན་ལས་ཀ་མ་རག་པ་དེ་ཚོ་ད་ག་རེ་ག་བ་འགྲོ་དགོས་ཀྱི་རེད་ཟེར་ནས་ནིའུ་ཡོག་གི་དུས་བབ་ཚགས་པར་གྱི་གསར་འགོད་པ་གླེང་མོལ་བྱས་པའི་དེ་འདྲ་གནས་ཚུལ་ཅིག་འདུག་ད་ད་ལྟ་ལོ་རེ་བཞིན་བལ་བོ་ས་ཡ་གསུམ་དང་ཕྱེད་ཀ་ཙམ་གྱི་རྒྱ་གར་དང་དཀྱིལ་ཤར་ས་ཁུལ་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཁག་ཏུ་གླ་གཡོག་རྒྱུགས་ནས་དཔལ་འབྱོར་འདུ་འགོད་བྱེད་ཀྱི་ཡོད་པའི་དེ་འདྲ་གནས་ཚུལ་ཅིག་ཐོན་འདུག་བལ་བོ་ཚོ་ཨུ་རུ་སུའི་དམག་ཁོངས་ལ་ཞུགས་ཀྱི་ཡོད་པ་གཅིག་པུ་དེ་མ་རེད། ཧྥི་རན་སི་བཅའ་སྡོད་བལ་ཡུལ་གྱི་གཞུང་ཚབ་པ་ཟུར་པ Mohan Krishna Shrestha ཞེས་པ་ཞིག་གིས་བཤད་པ་ལྟར་ན་འདས་པའི་ལོ་ལྔའི་རིང་ལ་བལ་བོ་གཅིག་སྟོང་ལྷག་ཨ་མི་རི་ཁའི་དམག་ཁོངས་ལ་ཞུགས་ནས་ཨ་རིའི་སྤྱི་དམངས་ལ་གྱུར་འདུག་ཧྥ་རན་སི་ཡའི་ཕྱི་མིའི་དཔུང་སྡེའི་ཁོངས་སུ་ཡང་བལ་བོ་སུམ་བརྒྱ་ཙམ་འདུག་ཟེར་དེ་འདྲ་གནས་ཚུལ་གཅིག་ཐོན་འདུག་ད་གཅིག་སྟོང་བརྒྱད་བརྒྱ་བཅོ་ལྔ་ལོར་དབྱིན་ཇི་དང་བལ་ཡུལ་གཉིས་ཀྱི་གྲོས་མཐུན་བཞིན་རྒྱ་གར་ལ་དབང་བསྒྱུར་བྱེད་མཁན་དབྱིན་ཇིའི་དམག་མིའི་ཁོངས་སུ་གོར་ཁ་དམག་མི་ཞུགས་ཆོག་པའི་ལམ་སྲོལ་དེ་འགོ་བཙུགས། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་རྒྱ་གར་ལ་རང་བཙན་ཐོབ་པའི་རྗེས་སུའང་ལམ་སྲོལ་དེ་རྒྱུན་བསྐྱངས། ད་ད་ལྟ་རྒྱ་གར་གྱི་དམག་གི་ཁོངས་ན་གོར་ཁ་དམག་མི་ཁྲི་གསུམ་དང་སྟོང་ཚོ་ལྔ་འདུག།

སྟོང་ཕྲག་གཅིག་དང་ལྔ་བརྒྱ་ཞིག་ཡོད་པའི་གནས་ཚུལ་ཅིག་ཐོན་འདུག་དེའི་ནང་གི་མང་པོ་ཅིག་བལ་བོ་ཚོ་རེད་ཟེར་གྱི་འདུག་ད་དེང་སང་བལ་ཡུལ་ལ་ཆ་བཞག་པ་ཡིན་ན་ཉིན་རེའི་ཆ་སྙོམས་ཀྱི་གླ་ཕོགས་དེ་ཨ་སྒོར་ལྔ་ཡས་མས་རེད། ཨ་སྒོར་གཅིག་ལ་བལ་ཡུལ་སྒོར་མོ་བརྒྱ་དང་སུམ་ཅུ་སོ་གཅིག་རེད། བལ་ཡུལ་གཞུང་གི་ལས་བྱེད་པ་ཚོ་ཟླ་བ་རེར་གླ་ཕོགས་ཨ་སྒོར་ཉིས་བརྒྱ་ལྔ་བཅུ་ནས་སུམ་བརྒྱ་ཡས་མས་རེ་མ་གཏོགས་མི་འདུག། དེང་སང་བལ་ཡུལ་དུ་ཐུག་པ་དཀར་ཡོལ་གང་འཐུང་བ་ཡིན་ན་རེད། འོ་མོག་མོག་སྡེར་མ་གང་བཟས་པ་ཡིན་ན་རེད་ཐུག་པ་དཀར་ཡོལ་གང་ལ་བལ་བོ་སྒོར་མོ་ཉིས་བརྒྱ་ནས་སུམ་བརྒྱ་ཙམ་དང། འོ་མོག་མོག་སྡེར་མ་གང་ལ་བལ་ཡུལ་སྒོར་མོ་ཉིས་བརྒྱ་ལྔ་བཅུ་ནས་སུམ་བརྒྱ་ཙམ་རེད་ཟེར་གྱི་འདུག་བལ་ཡུལ་མཆོད་རྟེན་གྱི་ཉེ་འགྲམ་གྱི་ཟ་ཁང་དང་ཚོང་ཁང་ཁག་ལས་ཀ་ལས་མཁན་ཚོ་ཟླ་བ་རེར་གླ་ཕོགས་བལ་བོ་སྒོར་མོ་གཅིག་ཁྲི་སུམ་སྟོང་ལས་ཡོད་པ་མ་རེད་ཟེར་དེ་འདྲ་གནས་ཚུལ་ཐོན་ཡོང་གི་འདུག་ད་བལ་ཡུལ་ན་བཟོ་གྲྭ་མེད་པ་དང་ཚོང་ལས་ཆེ་ཁག་ཚུགས་མ་ཐུབ། རྒྱལ་ཁབ་དཔལ་འབྱོར་འཕེལ་རྒྱས་འགྲོ་མ་ཐུབ་པ་དང་མི་དམངས་རྒྱལ་ནང་དུ་ལས་ཀའི་གོ་སྐབས་མེད་པ་སོགས་དཀའ་ངལ་མང་པོ་ཅིག་ལ་བརྟེན་ནས་ད་བལ་བོ་ས་ཡ་མང་པོ་ལོ་ལྟར་ཕྱིའི་རྒྱལ་ཁབ་ཁག་གི་དམག་ཁོངས་སུ་ཞུགས། དེ་མིན་ན་ཕྱིའི་རྒྱལ་ཁབ་ཁག་གི་ཛ་དྲག་ཆེ་ས་དང་དམག་འཁྲུག་ལངས་ཡོད་ས་དེ་ཚོ་ངལ་རྩོལ་རྒྱུག་ཏུ་སོང་ནས་ཁ་གསོ་དགོས་པ་ཐུག་གི་ཡོད་པའི་དེ་འདྲ་འདུག།